ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རེས་གཟའ་ཉི་མའི་ཉིན་ཨུ་རུ་སུའི་དམག་དོན་སྐོར་ལ་ཡང་དྲ་ལམ་ཐོག་རྩོམ་སྒྲིག་བྱེད་མཁན་གྱི་རྩོམ་སྒྲིག་པ་སྐད་གྲགས་ཅན་ཞིག་སེན་ཕི་ཏེར་སི་བྷག་ཟེར་བའི་གྲོང་ཁྱེར་འདིའི་ནང་ལ་ཡང་ལྐོག་བསད་བཏང་འདུག་ཨུ་རུ་སུས་ཡུ་ཁུན་ལ་བཙན་འཛུལ་བྱས་པ་ནས་བཟུང་དམག་འཁྲུག་དེའི་སྐོར་ལ་ཡང་དྲ་ལམ་ཐོག་གནས་ཚུལ་སྤེལ་མཁན་གྱི་རྩོམ་སྒྲིག་པ་ཁག་ཅིག་དེ་རིང་ཁ་སང་ཤུགས་རྐྱེན་ཆེ་རུ་འགྲོ་གི་ཡོད་པས་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་དྲ་ལམ་ཐོག་རྩོམ་སྒྲིག་བྱེད་མཁན་གྱི་རྩོམ་པ་པོ་དེ་ཚོ་སུ་ཡིན་མིན་སོགས་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ཡུག་ཁུན་དམག་འཁྲུག་དང་འབྲེལ་བ་ཡོད་པའི་གནས་ཚུལ་ཁག་ནང་ལོགས་ནས་འདས་པའི་ཉིན་མ་ཡིན་ཟིན་ནང་ལ་ཡང་མི་ཚང་མས་དོ་སྣང་བྱེད་ཡག་གི་གནས་ཚུལ་གལ་ཆེ་ཤོས་ཅིག་ག་རེ་བྱུང་འདུག་ཟེར་ན། གཟའ་ཉི་མའི་ཉིན་ཀ་དེ། ཨུ་རུ་སུའི་གྲོང་ཁྱེར་ཆེ་ཤོས་སན་ཕི་ཏེར་སི་པུར་ག་ཟེར་དེའི་ཟ་ཁང་གཅིག་ནང་ལོགས་ལ་ཡང་དེང་སྐབས་ཨུ་རུ་སུས་ཡུག་ཁུན་ལ་ཡང་དམག་འཁྲུག་རྒྱབ་བཞིན་པའི་དམག་འཁྲུག་གི་གནས་ཚུལ་དེ་ཚོ་དྲ་ལམ་ཐོག་ལ་ཡང་རྩོམ་འབྲི་མཁན་གྱི་མི་སྐད་གྲགས་ཆེན་པོ་ཞིག་འདུག་ཁོ་ལྐོག་བསད་བཏང་བའི་གནས་ཚུལ་བྱུང་ཤག་ད་ལྟ་ཡིན་ན་གནས་ཚུལ་གལ་ཆེན་པོ་ཆེ་ཆེ་ཡོད་འདུག་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་མང་ཆེ་ཅིག་གིས་འདིའི་སྐོར་བཤད་བསྡད་ཀྱི་འདུག་བྱས་ཙང་ངས་ད་རིང་གསར་འགྱུར་འདི་བརྒྱུད་བྱས། དེ་རིང་ཁ་སང་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡང་ད་རིང་ལྐོག་བསད་བཏང་བའི་མི་དེ་ལྟ་བུའི་དེང་སྐབས་དྲ་ལམ་ཐོག་ལ་ཡང་དམག་འཁྲུག་གི་གནས་སྟངས་དང་ཡང་དམག་རྒྱབ་ཕྱོགས་སྐོར་ལ་ད་ཨུ་རུ་སུའི་དམག་དཔུང་དང་འདིར་སྐྱོན་བརྗོད་དང་འདི་བྱས་བསྡད་མཁན་གྱི་རྩོམ་པ་པོ་ཁག་ཅིག་ཐོན་བྱས་ད་ཁོ་ཚོའི་ཤུགས་རྐྱེན་དེ་ཡིན་ན་ཞེ་དྲག་ཆེ་རུ་འགྲོ་གི་འདུག་བྱས་ཙང་ཤུགས་རྐྱེན་ཆེན་པོ་ཡོད་ཙང། མི་དེ་ཚོ་སུ་ཡིན་མིན་དང་ཁོ་ཚོས་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དང་དེ་འདྲའི་ཐོག་ལ་ཡ་ད་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་གནས་ཚུལ་མང་པོ་ཞེ་པོ་ཅིག་སྤེལ་ཡོད་རེད་བྱས་ཙང་ངས་དེ་ཚོ་ཚུར་རུག་རུག་བཟོས་བྱས་དེ་ཚོ་ངོ་སྤྲོད་ཞུས་ན་བསམ་ས་རེ་བྱུང། ད་ལྟ་ངོ་སྤྲོད་མ་ཞུས་གོང་ལ་ཡང་ད་རིང་གི་གསར་འགྱུར་ད་ག་རང་ཆ་བཞག་པ་ཡིན་ན། གཟའ་ཉི་མའི་ཉིན་ཀ་དེ་སེན་ཕི་ཏེར་སི་བྷག་ཟེར་དེ། དེ་ཡིན་ན་ཨུ་རུ་སུའི་གྲོང་ཁྱེར་ཆེ་ཤོས་གཉིས་པ་ཡིན་པ་མ་ཟད་ཁ་སང་དམག་འཁྲུག་དང་པོ་འགོ་བཙུགས་དུས་ནས་དེ་རིང་དམག་འཁྲུག་འདི་ལ་ཡང་ངོ་རྒོལ་བྱེད་ཡག་གི་རྔམ་སྟོན་ཁྲོམ་བསྐོར་ལས་འགུལ་ནི་མང་པོ་ཞེ་པོ་བྱུང་སོང་ཨ། དེ་ཚོའི་ནང་ནས་བྱུང་ས་རྒྱལ་ས་མོ་སི་ཁོ་ཕར་ཕུད་པ་ཡིན་ན་མང་ཤོས་གཅིག་གི་སེན་ཕི་ཏེར་སི་བྷག་ལ་བྱུང་ཡོད་ས་རེད། དེ་མ་ཟད་སེན་ཕི་ཏེར་སི་བྷག་ཟེར་ད་ལོ་རྒྱུས་ཁོ་རང་ལ་ཆ་བཞག་པ་ཡིན་ན་ཡང་ཨུ་རུ་སུའི་ཤེས་ཡོན་ཅན་དང་བསྡད་སའི་ཡིན་ན་གྲོང་ཁྱེར་གལ་ཆེན་པོ་ཆགས་དུས་ཡིན་ན་ཁོ་ཚོའི་བསམ་བློ་གུ་ཡངས་ཅན་དང་དེ་ཚོའི་བསམ་བློ་དེ་ཚོ་དེ་ཤུགས་ཆེ་ཡོད་རེད། བྱས་བྱས་ཁ་སང་གཟའ་ཉི་མའི་ཉིན་ག་དེ་དྲ་ཐོག་ལ་ཡང་རྩོམ་འབྲི་མཁན།

ད་ཡིན་ནའི་ཨ་ནི་ཊ་ཊར་སི་ཀི་ཟེར་ཁོ་རང་དངོས་གནས་བྱས་ན། ཁོ་ཡུག་ཁུན་གི་མི་རེད་ཤག་ཡུག་ཁུན་མི་ཅིག་བྱས་ཡུག་ཁུན་ཤར་ཕྱོགས་ཀྱི་ད་ས་ཁུལ་དེ་ཚོ་ན་མང་པོ་གཅིག་ཡིན་ན་ཁོ་ཚོ་ཡུག་ཁུན་དང་ཨུ་རུ་སུའི་མི་རིགས་དེ་ཚོ་ཞེ་པོ་ཅིག་འདྲེས་མ་འདྲེས་ཟིན་ཏེ་མང་པོ་ཞུབ་ཆོག་རེད་ད་ཁོ་ཕལ་ཆེར་ཨུ་རུ་སུའི་སྐད་ཡིག་བེད་སྤྱོད་བཏང་མཁན་གྱི་ཨ་ནི་ཡུག་ཁུན་གི་མི་གཅིག་ཡིན་གྱི་རེད་བསམ་པ་འདུག་བྱས་བྱས། ཉིས་སྟོང་བཅུ་བཞི་ལོར་ཡ་ཨུ་རུ་སུས་ཐོག་མ་དེ་དོ་ནེས་ཀི་ཟེར་ས་ཁུལ་འདིའི། ནང་ལོགས་ལ་ཡ་ཨུ་རུ་སུས་ཕ་གིར་ཡ་ད་དོན་རྐྱེན་རེ་བཟོས་བྱས་ཕ་གིར་རང་བཙན་བྱེད་ཀྱི་ཡིན་ཟེར་བྱས་ཨུ་རུ་སུའི་མངའ་འོག་འཛུལ་གྱི་ཡིན་ཟེར་བྱས་ལབ་པའི་སྐབས་དེ་དེའི་སྐབས་ཁོ་རང་ནས། ཊ་ཊར་སི་ཀི་ཟེར་ཁོ་མར་ཐོན་བྱས་རྩོམ་བྲིས་བྱས་ཡུག་ཁུན་རྒྱལ་ཁབ་ཟེར་དེ་རྫུན་མ་ཡིན་པ་དང་ཨུ་རུ་སུ་གིས་གཅིག་གྱུར་བྱེད་དགོས་ཀྱི་ཡོད་པ་དང་ཡུག་ཁུན་ཡིན་ན་ཨུ་རུ་སུའི་མངའ་ཁོངས་ཡིན་པ་དང་དེ་འདྲའི་རྩོམ་ཞེ་པོ་འབྲི་མཁན་ཅིག་རེད་ཤག་བྱས་བྱས་མཐའ་མ་དེ་གང་ལྟར། ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལ་ཡ་ཊ་ཊར་སི་ཀི་ཟེར་ཁོ་ཡུག་ཁུན་གྱི་མི་ཁོངས་ནས་མར་ཐོན་བྱས་ཨུ་རུ་སུའི་མི་ཁོངས་ལ་ཡར་འཛུལ་འཛུལ་བའི་རྗེས་ལ་ཡིན་ན་ད་རྩོམ་ཞེ་པོ་ཅིག་བྲིས་བྱས་དེ་རིང་ཁ་སང་དྲ་ལམ་ཐོག་ལ་ཡང་སྐད་གྲགས་ཞེ་པོ་ཅིག་ཆགས་བསྡད་ཡོད་ས་རེད་ཁོའི་རྩོམ་ནང་ལོགས་མང་ཆེ་འདིར་བཞག་གི་ཡུར་གུན་ལ་ཡར་དམག་རྒྱག་ཡས་དེ་ཨུ་རུ་སུས་ད་དུང་དྲག་ཤུགས་དེ་ཚོ་འདང་གི་མི་འདུག་དེ་ལས་མང་ཙམ་རྒྱག་དགོས་འདུག་གཏོར་རྒོལ་དེ་ལས་ཤུགས་ཆེ་ཙམ་བྱེད་དགོས་འདུག་དམག་མིས་འཇོན་གྱི་མི་འདུག་ཟེར་ཡག་གི་དེ་འདྲ་གི་མང་པོ་བྱེད་བྱས་ག་ད་དེ་རིང་ཁ་སང་ཨུ་རུ་སུའི་ནང་ལོགས་ལ་ཡང་ཨ་ནི་མི་རིགས་རིང་ལུགས་བསམ་བློ་ཐལ་སྐྱོད་ཤུགས་ཆེན་པོ་ཡོད་མཁན་དང་ལྷག་པར་དུ་ཡུ་གུན་དམག་ལ་ཡང་ཅིག་རྒྱབ་སྐྱོར་བྱེད་མཁན་དེ་ཚོ་མང་པོ་ཅིག་གིས་ཁོ་ལ་ཞེ་པོ་ཅིག་ཡང་བསྔགས་བརྗོད་བྱས་བྱས་ཁོའི་རྗེས་འབྲང་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་ས་རེད་བྱས་ཙང་དེ་རིང་ཁོ་པའི་གཏམ་བཤད་བྱ་བའི་སྐབས་དེ་མི་ཉིག་ཅིག་གིས་ཟ་ཁང་འདིའི་ནང་འཛོམས་ཟེར་དུས་ད་མང་པོ་འཛོམས་པ་རེད་པ་གང་ལྟར་ཁོ་པའི་གཏམ་བཤད་བྱ་བའི་སྐབས་དེ་ཡིན་ན་འབར་གས་ཀྱི་གནས་ཚུལ་དེ་ཆེན་པོ་ཞེ་པོ་ཅིག་བྱུང་པ་རེད། ད་དེ་རིང་ཁ་སང་ཨུ་རུ་སུའི་ནང་ལོགས་ལ་ཡང་གནད་དོན་གལ་ཆེ་ཤོས་དེ་ཡིན་ན་ཡུར་གུན་དམག་འཁྲུག་ཆགས་བསྡད་པ་རེད་ད་མི་སྟོང་ཕྲག་མང་པོ་ཕི་ཀའི་གཏོང་གི་ཡོད་རེད་མི་འདས་གྲོངས་སོང་གི་ཡོད་རེད་ད་ཡིན་ནའི་ཡུར་གུན་གྱི་ཕི་ཀའི་དམག་འཁྲུག་དེ་དངོས་གནས་ག་འདྲ་འཇོན་གྱི་ཡོད་མེད་དེ་ཨུ་རུ་སུའི་གསར་འགྱུར་བརྒྱུད་ལམ་དང་དེ་ཚོའི་སྒང་ལ་ཞེ་དྲག་ལྟ་ཡ་ཁག་པོ་ཡིན་ས་རེད་དམག་དེ་ཐོག་མར་འགོ་བཙུགས་ཚར་ཚེ་ཕྱི་ནས་མ་རྩ་གཅིག་གིས་ཨུ་རུ་སུའི་ནང་ལོགས་ཀྱི་གསར་འགོད་ཀྱི་རང་དབང་དང་དེ་ཚོ་ཡིན་ན་རྒྱ་ནག་དང་བསྡུར་བ་ཡིན་ན་ཞེ་དྲག་ཡག་ག་ཡོད་རེད་དེའི་ནང་ལ་ཡང་དངོས་གནས་རང་དབང་ཅན་གྱི་བརྙན་འཕྲིན་དང་གསར་ཤོག་དང་དེ་ཨོ་ཙམ་ཡོད་ས་རེད་དེ་ལ་ཡིན་ནའི་འདི་ག་དེ་མང་ཆེ་ཅིག་གང་ལྟར་ད་དེ་རིང་ཁ་སང་བྲོས་ས་བྲོས་སྒོ་རྒྱབ་ས་རྒྱབ་བྱས་བྱས་ཧ་ལམ་ལྷག་ཡོད་མ་རེད་ད་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་གྱི་དྲིལ་བསྒྲགས་རང་བྱས་བྱས་ཕི་ཀའི་དངོས་གནས་དམག་གི་གནས་སྟངས་ད་དེ་ཚོ་ཁྱོན་ན་ཧ་གོ་གི་ཡོད་ས་མ་རེད་དེ་འདྲ་ཅིག་སྐབས་དེར། ད་དམག་འཁྲུག་དེ་ལ་ཡ་སྐྱོན་བརྗོད་བྱས་བྱས་རྩོམ་བྲི་མཁན་ད་ཨུ་རུ་སུའི་ནང་ལ་བསྡད་ཐབས་ཡོད་མ་རེད་མང་ཆེ་ཅིག་བཙོན་ཁང་ནང་བཅུག་ཡོད་ཀྱི་རེད་འོ་མིན་ན་ཕྱི་ལོགས་ལ་བྲོས་ཚར་ཡོད་རེད་བསྡད་ཡོད་མ་རེད་ལྷག་ཡོད་མ་རེད་ཨང་ཕི་ཀ་ལྷག་ཡོད་པ་ཡིན་ན་ལེ་དེར་བྲི་ནུས་མ་རེད་པ་ད་ཡིན་ན་ལེ་ག་རེ་ལྷག་བསྡད་འདུག་ཟེར་ན། གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་རང་ཡང་མིན་པ་ཆེད་སྒེར་གྱི་ཐོག་ནས་རྩོམ་དང་གསར་འགྱུར་བྲིས་པ་གང་ཞིག་ལ་ཡང་དེ་བྲིས་སའི་ཁོའི་ཁ་ཕྱོགས་དང་ཡོང་ས་དེ་ག་རེ་ཟེར་ན་ཨུ་རུ་སུའི་མི་རིགས་རིང་ལུགས་ཀྱི་བསམ་བློའི་ཐལ་སྐྱོད་ཀྱི་བསམ་བློ་ཚོ་ཞེ་པོ་ཅིག་དྲག་པོ་དང་ཤུགས་ཆེན་པོ་འཛིན་མཁན། ཁོ་ཚོའི་གཙོ་བོ་དེ་ག་རེ་ཟེར་ན་དམག་འཁྲུག་དེ་རྒྱག་དགོས་རེད་ཡིན་གཅིག་མིན་གཅིག་ང་ཚོ་ཡིན་ན་ཡུར་ཁུན་རྦད་དེ་ཚུར་བཟུང་དགོས་རེད་ར་ཤི་ཡ་དང་གཅིག་གྱུར་བྱེད་དགོས་རེད་ཟེར་མཁན་འབྱོར་པ་འདིའི་བསམ་བློ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་མཁན་དེ་ག་དེ་འདི་ཚོས་ཡིན་ན་ཨ་ནི་དྲ་ལམ་ཐོག་ལ་ཡང་དེ་རིང་ཁ་སང་རྩོམ་བྲིས་བྱས་ཨུ་རུ་སུའི་མི་དམངས་མང་ཆེ་ཅིག་གི་དམག་གི་གནས་སྟངས་དང་དེ་ཚོ་མཐོང་ཡག་ལ་ཡང་ཡིན་ན་ཁོང་ཚོའི་དེ་གའི་བལྟས་དཔྱད་རྩོམ་བྲིས་མཁན་དེ་ཚོ་ཡིན་ན་དེ་རིང་ཁ་སང་ཨུ་རུ་སུའི་ཁྱོན་ཡོངས་ཀྱི་ཕི་ཀའི་དམག་འཁྲུག་གི་དང་འབྲེལ་བ་ཡོད་པའི་གནད་དོན་ཚོ་ལ་ཡང་ཤུགས་རྐྱེན་ཆེན་པོ་ཡོད་པ་མ་ཟད་ཨུ་རུ་སུའི་མི་མང་སྤྱི་བཏང་གི་འཚོ་བ་ཁོ་རའི་ནང་ལོགས་ལ་མི་དེ་ཚོ་གལ་ཆེན་པོ་ཞིག་ཏུ་ཆགས་བསྡད་ཡོད་ས་རེད། ད་མི་དེ་ཚོ་སུ་རེད་ཅེས་ལབ་པ་ཡིན་ན་ཁོང་ཚོའི་ནང་ད་སྣ་མིན་སྣ་ཚོགས་རེད་འདུག་ཁོང་ཚོ་བྲིས་ས་དེ་མང་ཆེ་ཡིན་ན Telegram ས་དེ་ནས་བྲིས་ཀྱི་འདུག་ད་དེ་བྲིས་མཁན་སུ་རེད་ཟེར་ན་རིགས་རེ་ཁ་ཤས་ཤིག་འདུག་ཁ་ཅིག་ཡིན་ན་མི་དེ་ཚོ་དངོས་གནས་སུ་བྲིས་མཁན་ཡིན་མིན་ཧ་གོ་གི་མ་རེད། དཔེར་ན་བྱས་བཞག་ན་དེ་རིང་ཁ་སང་ཀློག་པ་པོ་མང་ཤོས་ཡོད་པའི་རྩོམ་བྲིས་སའི་གར་སྟེགས་གཅིག Rybar ཟེར་མཁན་ཞིག་འདུག་རྩོམ་དངོས་གནས་བྲིས་མཁན་དེ་མི་གཅིག་ཡིན་དང་མི་ཁ་ཤས་ཅིག་ཡིན་དང་སུ་ཡིན་དེ་ནི་གསལ་པོ་ཡོད་མ་རེད། ད་ཡིན་ན་ལེ་རྩོམ་གང་ལྟར་རྗེས་འབྲང་བྱེད་མཁན་ཧ་ལམ་མི་འབུམ་བརྒྱད་ཟིག་འདུག་ད་ཨུ་རུ་སུའི་མི་འབོར་དང་བྱས་ན་མི་འབུམ་བརྒྱད་ཟིག་བཅས་ཞེ་དྲག་མང་པོ་རེད་བཞག་ཡང་ད་ག་ནང་བཞིན་ཁ་ཅིག་དེ་རིང་ཁ་སང་ཕར་ཡུར་གུན་གྱི་དམག་ས་དེའི་སྒང་ལ་ཡར་དམག་རྒྱ་གར་དུ་ཉར་དུས་ཨུ་རུ་སུའི་གཞུང་དམག་གཅིག་པོ་མ་ཡིན་པར་སྒེར་གྱི Wagner ཟེར་མཁན་དང་ཕུ་ཐིན་དང་འབྲེལ་བ་ཉེ་པོ་ཞེ་པོ་ཅིག་ཡོད་པའི་མི་གཅིག་གིས་བཙུགས་བྱས་པའི་ཁོའི་སྒེར་གྱི་དམག་མི་འབྱོར་བ་དེ་ཚོ་ཁོང་ཚོ་ཕ་གིར་ཡ་ཡིན་ན་དམག་རྒྱབ་བྱས་ད་ཁོ་རང་ཚོའི་དེ་བེད་དུ་འཇོན་ཆོས་ཐད་ད་ཞེ་པོ་ཅིག་ཨུ་རུ་སུའི་གཞུང་དམག་གི་འཇོན་པོ་མི་འདུག་ཟེར་ཅེས་ཞེ་པོ་ཅིག་སྐྱོན་བརྗོད་བྱེད་ཀྱི་ཡོད་རེད་ཁག་ཅིག་ཡིན་ན་ཁོང་ཚོའི་དྲིལ་བསྒྲགས་བྱེད་མཁན་དེ་མེན་རོ་སི་པན་ཕྱི་ཞབས་དེའི་ནང་དེ Gray Zone ཟེར་མཁན་ཞིག་འདུག་དེ་ཡིན་ན་མང་ཆེ་གཅིག་གིས Wagner གི་འཇོན་ཆོས་ཐད་ད་དང་དམག་ག་འདྲ་ཡོད་མེད་དང་འདི་ག་དེ་ཡིན་ན་བཤད་དེ་ལ་ཟ། འདི་ནང་བཞིན་ཡང་རྩོམ་འབྲི་མཁན་ཁ་ཅིག་དེ་སྔོན་ལ་ཡ་ཨུ་རུ་སུའི་དམག་དཔུང་ནང་ལོགས་དང་ལྷག་པར་དུ་དམག་དཔུང་གི་གསང་བའི་ལས་ཁུངས་འདི་རུ་དེ་ཚོའི་ནང་ལས་ཀ་བྱེད་མཁན་མང་པོ་ཅིག་ཡང་ཐད་ཀར་གསར་འགྱུར་འགོད་མཁན་ནང་བཞིན་བྱས་བྱས་ནས་དམག་ས་ནས་གསར་འགྱུར་གྱི་དམག་གི་གནས་ཚུལ་ག་འདྲ་ཡོད་མེད་དེ་ཚོ་ཡང་སྤྱི་ཚོགས་དྲ་ལམ་སྒང་བྲིས་བྱས་སྐད་གྲགས་ཆེན་པོ་ཞེ་པོ་ཆགས་ཀྱོག་འདི་ཡོད་ས་འདི་ནང་འདི Girkin ཉིད་དུ་ཁོ་རང་ད་དཔེ་སྐད་གྲགས་ཆེ་ཤོས་ཅིག་ཆགས་བྱས་འདིའི་རྗེས་འབྲང་བྱེད་མཁན་དང་དེ་ཚོ་མང་པོ་ཞེ་པོ་ཅིག་ཡོད་ས། དེ་མ་ཡིན་པའི་ཡང་ཅིག་རྩོམ་འབྲི་མཁན་ཁ་ཅིག་ད་དམག་དང་ནམ་རྒྱུན་གྲོ་རྗེ་མེད་ཀྱོག་འདི་རྒྱུན་དུ་ལྡོག་པར་རྩོམ་སྒྲུང་འདི་བྲིས་ཡོང་སྙན་ངག་འདི་བྲིས་བསྡད་མཁན་དེ་མི་རྩོམ་པ་པོ་རང་སྐད་གྲགས་ཡོད་ཀྱོག་འདི་ཁ་ཅིག་ཡང་ད་རེས་སྐད་སེ་སྤེལ་ཏེ་དམག་འདིར་དོ་སྣང་ཞེ་པོ་བྱས་དམག་སར་ཕྱིན་དམག་ས་ནས་ཡང་གནས་ཚུལ་སྤེལ་བྱས་ད་སྤྱི་ཚོགས་དྲ་ལམ་སྒང་བྲིས་བྱས་ཡང་སྐད་གྲགས་ཆེན་པོ་ཞེ་པོ་ཆགས་ཀྱོག་འདི་ཁ་ཅིག་འདུག་བྱས་བྱས་ད་སྣ་མིན་སྣ་ཚོགས་རེད་ཤག་ཨ་ནི་དེའི་ནང་ནས་ཕལ་ཆེར་ད་ད་རིང་འདི་ལྐོག་གསོད་བཏང་བའི་མི་འདི་སོ་འདི་ཡིན་འདི་ཁོ་ད་སྤེལ་ཏེ་ཡུག་རེན་རང་ནས་ཡོང་ཀྱོག་རེད་དང་བ་དེ་སྔོན་དམག་མི་དང་འདི་གད་གད་རེ་མི་འདུག་ད་ད་རིང་གི་དམག་འདིའི་སྐོར་ལ་ཡང་རྩོམ་བྲིས་བྱས་སྐད་གྲགས་ཆགས་ཀྱོག་དེ་རེད་ཤག། ཁོ་ཚོ་ལ་ཡང་ཁྱད་ཆོས་རེ་ཟུང་ག་རེ་འདུག་ཟེར་ལབ་ཡོད་ན། དེ་ག་དེ་འབྲི་མཁན་རིགས་ཀྱི་ཧ་ལམ་ཚང་མ་ལོག་ད་མོ་སི་ཁོ་དང་དེ་ཡང་མིན་སེན་ཕི་ཏེར་སྦུག་དང་གྲོང་ཁྱེར་ནང་ལོགས་བསྡད་བྱས་དམག་ག་འདྲ་ཡོད་མེད་སྐོར་ལ་ཡང་དྲིལ་བསྒྲགས་འདི་དང་དེ་འདྲ་བྱས་བྱས་དེ་འདྲ་མིན་པ་འདྲ་དེ་ག་མང་ཆེ་བ་དངོས་གནས་ཕ་གིའི་ཡུག་རེན་གི་དམག་ས་རང་ཕྱིན་བྱས་དངོས་གནས་ཕ་གིའི་དམག་གི་གནད་དོན་དེ་ཚོ་མཐོང་བཞིན་པ་དང་དེ་འདྲ་ལ་པར་རྒྱག་ཡ་དང་ས་བཀྲ་དང་དེ་འདྲ་དམག་མི་ག་པར་གུས་རྒྱུད་འགྲོ་གི་ཡོད་མེད་དམག་མི་ལ་ཕམ་ཉེས་ག་རེ་བྱུང་ཡོད་མེད་དེ་ཚོ་དངོས་གནས་རང་མཐོང་བྱས་དམག་སར་རང་ནས་བྲིས་ཡང་མིན་ན་དམག་སར་བལྟས་ཚར་བའི་རྗེས་ལ་ཚུར་ཡོང་བྱས་འབྲི་མཁན་དེ་འདྲ་ཡིན་ས་རེད་དེ་འདྲ་སོང་ཙང། གཞུང་འབྲེལ་གྱི་དྲ་ལམ་དང་བརྙན་འཕྲིན་དང་དེ་ཚོའི་ཐོག་ལ་ཡང། དྲིལ་བསྒྲགས་མེད་བཞིན་དངོས་ཡོད་ཀྱི་གནས་ཚུལ་ཞེ་དྲག་མ་ཐོན་དགོས་དུས་ཙམ་པ་ཡིན་ཁོ་ཚོའི་གནས་ཚུལ་དེ་ཚོ་སྟོན་པ་དེ་ཚོ་ཡིན་ན་ད་ཨུ་རུ་སུའི་མི་དམངས་ཚོས་ཞེ་པོ་ཅིག་ལྟ་ཡག་གི་གལ་ཆེན་པོ་ཞེ་པོ་ཆགས་བྱས་ཁོ་ཚོའི་ཤུགས་རྐྱེན་དེ་ཆེ་རུ་ཆེ་རུ་འགྲོ་ཡག་གི་རྒྱུ་མཚན་དེ་དང་པོ་དེ་གཅིག་དེ་རེད་ཤག། གཉིས་པ་དེ་ག་རེད་ཟེར་ན་རྩོམ་འབྲི་མཁན་འདི་ག་དེ་ཧ་ལམ་ཚང་མ་ལོག་ད་མ་གཞི་དེ་འདྲས་མིན་ན་ཕལ་ཆེར་རྩོམ་འབྲི་རུ་བཅུག་གི་མ་རེད་ཨུ་རུ་སུའི་མི་རིགས་རིང་ལུགས་བསམ་བློ་ཤུགས་ཆེན་པོ་བྱས་བྱས་ད་རིང་དམག་དེ་ཡིན་ན་ཡིན་ཅིག་མིན་ཅིག་རྒྱབ་དགོས་ཡ་རེད་དེ་བདེན་པ་རེད་དེ་འགྲིག་པ་རེད་དམག་དེ་དེ་ལས་ཤུགས་ཆེ་ཙམ་རྒྱག་དགོས་རེད་ཟེར་མཁན་ཅན་ཅིག་རེད་ཤག་ད་གལ་སྲིད་དམག་འཁྲུག་འདི་ལ་ཡང་སྐྱོན་བརྗོད་བྱེད་མཁན་ཅན་པ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་ཅིག་ད་ཨུ་རུ་སུའི་ནང་ལོགས་ལ་ཁོ་རང་གནས་སྐོར་ཐུབ་ཡ་ཡོད་མ་རེད་བྱས་ཙང་ཚང་མ་ལོག་ཡང་དམག་འཁྲུག་འདི་ཡག་པོ་རེད་ཟེར་མཁན་ཅན་ཅིག་རེད་ཤག་ཨ་ནི་དེ་ནས་ཡིན་ན་ཁྱད་ཆོས་གཞན་པ་ཅིག་ག་རེ་འདུག་ཟེར་ན་ད་མ་རྩ་ཁོ་ཚོས་ད་ཕམ་ཉེས་ཡང་སེ་ཡང་སེ་ཡོང་དུས་ཙམ་པ་དམག་དཔུང་གི་འཇོན་པོ་མི་འདུག་ཟེར་ཡང་དམག་དཔོན་དང་དེ་འདྲ་ལ་སྐྱོན་བརྗོད་བྱེད་ཡ་ད་དམག་བཀོད་འདོམས་པ་ལ་ཡང་སྐྱོན་བརྗོད་བྱེད་ཡ་ད་དེ་ཚོ་མང་པོ་ཞེ་པོ་བྱེད་ཀྱི་ཡོད་པ་འདྲ་དེ་ལས་ཡིན་ནའི་ལས་སྲིད་འཛིན་ཕུ་ཏིང་ལ་ཡང་ཐད་ཀར་སྐྱོན་བརྗོད་བྱེད་མཁན་བྱས་ཡོད་མ་རེད་ཟེར་འདུག་ད་གལ་སྲིད་སྲིད་འཛིན་ཕུ་ཏིང་ལ་ཡང་སྐྱོན་བརྗོད་བྱས་བྱས་སྲིད་འཛིན་ཕུ་ཏིང་དམག་རྒྱབ་པ་དེ་ནོར་ཤག་ལབ་ན་ད་ཕལ་ཆེར་ཁོ་ཚོ་གནས་སྐོར་ཐུབ་མ་རེད་ཁོ་ཚོའི་རྩོམ་དེ་ཚོ་མར་སྟོན་ཐུབ་མ་རེད་བྱས་ཙང་འདི་ག་དེ་ཁོ་ཚོ་ལ་ཡ་ད་སྐད་གྲགས་ཆེན་པོ་ཆགས་དགོས་ཡ་རྒྱུ་མཚན་དེ་ཡིན་ན་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནས་སྟོན་མ་ཐུབ་པའི་གནས་ཚུལ་མང་པོ་ཞེ་པོ་ཅིག་བཏོན། འདིའི་སྒང་དེར་ཡིན་ན་དམག་དཔུང་གི་ཕིགས་ཕམ་ཉེས་བྱུང་པའི་སྐབས་དེར་དམག་དཔུང་ལ་ཡང་སྐྱོན་བརྗོད་ཡང་འགུར་བ་བྱས། ཡིན་ན་ལས་ད་སྲིད་འཛིན་ཕུ་ཏིན་ལ་ཡང་ད་སྐྱོན་བརྗོད་མ་བྱས་པ་བྱས་ཨུ་རུ་སུས་ཕིགས་དམག་བརྒྱབ་པ་དེ་ལ་ཡང་རྒྱབ་སྐྱོར་བྱས་ད་དེ་འདྲའི་ཅིག་གནས་སྟངས་འོག་ལ་ཡང་ད་བསྐྱིལ་ཏེ་ཁོང་ཚོ་གནས་ཐུབ་ཡག་དང་ཁོང་ཚོ་ལ་ཡང་དོ་སྣང་ཆེན་པོ་ཡོང་ཡག་གི་རྒྱུ་མཚན་རེད་དེ། གཙོ་བོ་དེ་དེ་འདྲའི་ཅིག་ཡིན་ས་རེད། ད་ཁ་སང་ཕིགས་གཟའ་ཉི་མའི་ཉིན་གང་དེ་ཏ་ཏར་སི་ཀི་ཟེར་དེའི་རྩོམ་འབྲི་ཉེན་དེ། སེན་ཕི་ཏྲེས་བོར་ལ་ཡང་ག་འདྲའི་སྐད་ཆ་ཡིན་ན་ལྐོག་བསད་བཏང་བ་རེད། ལྷག་པར་དུ་ལྐོག་བསད་བཏང་ཉེན་སུ་རེད་ཅེས་ལབ་ཡིན་ན་ཕི་ཀེ་ཡ་གཏམ་བཤད་ཉན་ག་ཡོང་ཉེན་མི་ཚོས་ཟེར་ཡག་བྱས་པ་ཡིན་ན་ཁོས་གཏམ་བཤད་བྱས་པའི་སྐབས་དེ་བུད་མེད་ཅིག་གིས་འཇིམ་བཟོ་ཞིག་བཟོས་བཞག་ཁོའི་བཟོ་ལྟ་འདྲ་བ་བྱས་འགྱོག་ཅིག་བཟོས་བྱས་ཡིན་ན་ང་འཇིམ་བཟོ་བཟོ་ཉེན་དེ་ཡིན་ཅེས་བྱས་འདུག་ཟེར་རྣམ་པ་ནས་འདུག་ཟེར་བྱས་ད་སྐད་ཆའི་གོ་སྟངས་རེ་བྱས་པ་ཡིན་ན་ཁོ་ལ་ཡང་ཞེ་པོ་ཅིག་དེ་དགོས་ཅིག་ཉེན་དང་དེ་འདྲས་བྱས་བྱས་བཀག་འདུག་བྱས་ཡིན་ན་ཁོས་འདི་འདྲ་སྐུ་ཞིག་བཟོས་བས་སོ་ཟེར་བྱས་བྱས་ཡིན་ན་ཁོ་ལ་ཡང་འདི་སྤྲད་སོང་ཟེར་འདི་སྤྲད་ནས་ཡིན་ན་དུས་ཚོད་རིང་པོ་མ་ཕྱིན་པར་ཨ་ནེ་འབར་གས་ཀྱི་གནས་ཚུལ་བྱུང་སོང་ཟེར་ད་ཚོད་དཔག་བྱས་ན་གཅིག་བྱས་ན། འཇིམ་སྐུ་འདི་ཁོ་འདྲ་པོ་བཟོས་བཞག་འགྱོག་འདི་འདི་ནང་བྷོམ་རེ་བཅུག་ན་ཅིག་ཡོད་མེད་འགྲོ། དེ་འདྲ་བྱས་བྱས་གང་ལྟར། དང་པོ་དེ་ཨུ་རུ་སུའི་གཞུང་གིས་ཡིན་བུད་མེད་ཅིག་ཟིན་པ་ཡིན་ཟེར་ད་དོགས་པ་ཡོད་པའི་བུད་མེད་ཅིག་ཟིན་པ་ཡིན་བུད་མེད་འདི་ཡིན་ཡུ་ཁུན་གྱི་གསང་བའི་ལས་ཁུངས་དང་འབྲེལ་བ་འདུག་ཟེར་དེ་འདྲ་སོང་ཙང་ད་རིང་གི་གནས་ཚུལ་འདི་ཡིན་ཡུ་ཁུན་གྱིས་བཟོས་འགྱོག་རེད། ནག་ཉེས་འདི་ཕི་གས་ཡུ་ཁུན་ལ་ཡར་ལམ་སང་ད་ཁ་གཡོགས་བཞག་ད་ཡིན་ན་ལས་འདིའི་དཔང་རྟགས་འདི་དང་འདི་ག་གེ་དང་འདི་གེ་གེ་བསྟན་མི་འདུག། ད་ཡང་ཡུར་ཁུན་གཞུང་གིས་ཟེར་ཡག་བྱས་པ་ནི་ཡུར་ཁུན་གཞུང་གི་སྲིད་འཛིན་ཛི་ལན་སི་ཀི་གི་འབྲེལ་བ་ཉེ་བོ་ཡོད་པའི་མི་གཅིག་གིས་ཡིན་ན་ཊུ་ཝི་ཊར་དྲྭ་ལམ་ཐོག་ལ་ཡག་ཁོ་རང་ཟེར་ཡག་བྱས་པ་ཡིན་ན། ད་ད་རིང་གནས་ཚུལ་དེ་ག་འདྲས་བྱུང་བ་རེད་ཟེར་ན། སྡོམ་དེ་འདྲས་མང་པོ་ཅིག་དམ་ནང་བླུགས་བྱས་ཁ་རྒྱབ་བྱས། ཉི་མ་མང་པོ་བཞག་པ་ཡིན་ན་གང་འཚམ་གཅིག་ལུས་ཁོ་ཚོ་ལྟོགས་པའི་སྐབས་དེ་ཕར་ཚུར་ཟ་རེས་བྱེད་ཀྱི་རེད་གོ་སྟངས་རེ་བྱས་པ་ན་ཨུ་རུ་སུའི་ནང་ལོགས་ལ་ཡང་ནང་ཁུལ་མ་འཆམ་བྱས་བྱས་ཕར་ཚུར་བསད་རེས་བྱེད་ཀྱི་ཡོད་རེད་ཟེར་གཅིག་གི་དེ་འདྲའི་གཅིག་གི་བཤད་སྲོལ་རེ་ཅིག་ཡིན་ས་རེད། ད་དེ་མ་ཡིན་པའི་མིས་ཚོད་དཔག་བྱས་ན་ད། ཁ་ཤས་ཟེར་ཡག་བྱས་པ་ཡིན་ན་ཏ་ཏར་སི་ཀི་ཟེར་ཉེན་ཁོ་དམག་རྒྱག་དགོས་རེད་ཞེ་པོ་ཅིག་ལབ་ཉེན་དེ་རེད་པ་དེ་འདྲ་སོང་ཙང་ཨུ་རུ་སུའི་ནང་ལོགས་ལ་ཡ་ད་དམག་དེ་ལ་ཡ་མ་དགའ་ཉེན་དང་ངོ་རྒོལ་བྱེད་ཉེན་དེ་ཚོས་ཁོ་ལ་ཡ་ཁོང་ཁྲོ་ཟ་བྱས་གཅིག་བྱས་ན་འབར་གས་ཀྱི་གནས་ཚུལ་བཟོས་བྱས་ཡིན་ན་བསད་པ་ཡིན་སྲིད་ཀྱི་རེད། ཡང་དེ་མ་ཡིན་པའི་ཡང་ཁ་ཤས་ཟེར་ཡག་བྱས་པ་ཡིན་ན། ཨ་ནེ་ཏ་ཏར་སི་ཀི་ཟེར་ངས་དེ་རིང་ཞུས་པ་ནང་བཞིན་བྱས་ཡིན་ན་དྲ་ལམ་ཐོག་འབྲི་ཉེན་རྩོམ་པ་པོ་དེ་ཚོ་མང་ཆེ་ནང་བཞིན་བྱས་བྱས་ཨུ་རུ་སུའི་དམག་དཔུང་ལ་ཡང་སྐྱོན་བརྗོད་ཞེ་པོ་བྱེད་ཉེན་དེ་རེད་ཤག་ཁོས་ཐེངས་མ་མང་པོ་བྱས་ཚར་ཤག་ལ་ཉེ་དུས་རང་ཁོས་རྩོམ་གཅིག་ནང་བྲིས་ཡ་བྱས་པ་ན་ཡུར་གུན་གྱི་དམག་སའི་སྒང་ལ་ཡང་ཨུ་རུ་སུ་ལ་ཡང་རྒྱལ་ཁ་ཐོབ་དགོས་ཀྱི་ཡོད་ན་ངེས་པར་དུ་ད་ལྟའི་ཨུ་རུ་སུའི་བདེ་སྲུང་གི་བློན་ཆེན་དང་ད་ལྟའི་ཨུ་རུ་སུའི་དམག་གི་བཀོད་འདོམས་པ་སྤྱི་ཁྱབ་གཙོ་བོ་འབྱོར་བ་འདི་གཉིས་ནི་ཡིན་གཅིག་མིན་གཅིག་བརྗེ་པོ་བརྒྱབ་དགོས་འདུག་ད་དེ་འདྲས་བཞག་བཞག་ན་ཁྱོན་ཡོང་བ་མ་རེད་ལམ་སང་བརྗེ་རན་པ་རེད་ཟེར་བྱས་སྐད་ཆ་ཞེ་དྲག་གི་ཚིག་རྩུབ་པོ་དང་དྲག་པོ་དང་ཤུགས་ཆེན་པོའི་ངང་ནས་བཤད་འགྱོག་ཀྱི་རྩོམ་གཅིག་བཏོན་ཤག་བྱས་ཙང་མི་ཁ་ཤས་ཟེར་ཡག་བྱས་པ་ཡིན་ན་གཅིག་བྱས་ན་ཁོ་བསད་ཉེན་དེ་ཡིན་ཨུ་རུ་སུའི་དམག་དཔུང་གི་ནང་ལོགས་ལ་ཡང་ཁོ་ལ་མ་དགའ་བྱས་བྱས་ནས་བསད་འགྱོག་ཡིན་སྲིད་ཀྱི་རེད་ཟེར་བྱས་ད་གང་ལྟར་དེ་ཚོ་གང་ལོ་ཚོད་དཔག་ཅིག་རེད་མི་ཤེས་དངོས་ཡོད་ཀྱི་གནས་ཚུལ་དེ་ཚོ་བཤད་ཤེས་ཡ་ཡོད་ཀྱི་མ་རེད་དེ་འདྲས་ཀྱི་གནས་སྟངས་ཅིག་རེད་ཤག། ད་ཨུ་རུ་སུའི་ནང་ཡོད་པའི་འདི་དྲ་ལམ་ཐོག་ལ་ཡ། དམག་གི་གནས་སྟངས་དེ་ཚོ་བཀོད་མཁན་གྱི་རྩོམ་པ་པོ་དེ་ཚོ་ད་སྤྱིར་བཏང་བྱས་པ་ཡིན་ན་སྲིད་འཛིན་ཕུ་ཏིང་ལ་ཡ་རྒྱབ་སྐྱོར་དང་སྲིད་འཛིན་ཕུ་ཏིང་གིས་ད་དམག་འཁྲུག་འདི་བསྒྲིལ་བ་དང་དམག་འདི་དགོས་རེད་ཟེར་མཁན་དེ་རེད་དེ་ལས་ཡིན་ན་ལས་ཁོ་ཚོས་རྒྱུན་དུ་ཁོར་གནས་པའི་དམག་འཁྲུག་ནང་ལོག་གི་གནས་སྟངས་དངོས་གནས་དེ་ཚོ་མཚམས་མཚམས་བཤད་དེ་ག་འདི་དམག་དཔུང་གིས་དམག་རྒྱག་སྟངས་དང་དམག་ཇུས་དང་དེ་ཚོ་ཐོག་ལ་ཡ་སྐྱོན་བརྗོད་མང་པོ་བྱེད་ཀྱི་ཡོད་ཙང་ཁོ་ཚོ་ད་དུང་མུ་མཐུད་བྱས་དེ་སྔོན་ནང་བཞིན་བྱས་བྱས་གནས་ཐུབ་ཀྱི་རེད་པས་ཟེར་དེ་ཡིན་ན་དེར་གལ་སྲིད་ཨུ་རུ་སུའི་ནང་ལོག་ལ་མི་མང་པོས་དོ་སྣང་བྱེད་སའི་གནས་ཚུལ་ཆགས་བསྡད་ཡོད་ས་རེད། ད་ཕྱོགས་གཅིག་ནས་ཁོ་ཚོས་ཟེར་ཡག་ཁ་ཤས་ཟེར་བྱས་པ་ཡིན་ན་སྲིད་འཛིན་ཕུ་ཐིང་ལ་ཡང་མི་དེ་གས་དགོས་ཀྱི་རེད་བྱས་ཙང་སྲིད་འཛིན་ཕུ་ཐིང་གིས་བེད་སྤྱོད་བཏང་གི་ཡོད་རེད་ག་ཟེར་ན་ཁོང་ཚོས་དམག་ཕ་གིར་ཡག་པོ་མ་བྱུང་པའི་སྐབས་དེ་དམག་དེ་ཚོ་ཤོར་ཡག་གི་རྒྱུ་མཚན་དེ་ག་དུས་ཡིན་ནའི་དམག་དཔོན་དེས་འགྲིག་གི་མི་འདུག་འོ་མེད་དམག་ཁང་དེས་འགྲིག་མི་འདུག་དེ་འདྲས་ལབ་མི་ཤེས་སྲིད་འཛིན་ཕུ་ཐིང་ལ་ཡང་འགན་མེད་པ་བཟོ་གི་རེད་པ་དེ་ག་འདྲས་ཡིན་ན་ད་སྲིད་འཛིན་ཕུ་ཐིང་འོག་ལ་ཕྱོགས་གཏོགས་ནས་མང་པོ་ཞིག་ཅིག་ཡོད་ས་རེད་དེ་ཚོའི་ཕར་ཚུར་འགལ་ཟླ་ཞིག་བཟོས་ཙམ་པ་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་ཁོ་རང་གི་དགོས་མཁོའི་ཆེད་དུ་ཡིན་ན་འདི་ག་དེ་བསྡད་འཇུག་གི་ཡོད་རེད། ད་ཡིན་ན་ལས་མཚམས་མཚམས་གཞུང་འབྲེལ་རང་མེད་དུས་ཁོ་ཚོའི་སྐད་ཆ་བཤད་ཕྱོགས་དང་དེ་ཚོ་ཐིག་དེ་ཚོ་བརྒལ་ཡག་གི་ཉེན་ཁ་ཞེ་པོ་ཅིག་ཡོད་ས་རེད་འདི་བརྒལ་དུས་ཙམ་པ་ཡིན་ད་སྲིད་འཛིན་ཕུ་ཏིན་རང་གི་ཁེ་ཕན་དང་རྒྱབ་འགལ་འདི་ཡོང་ཡག་གི་ཉེན་ཁ་ཏོག་ཏོག་བྱུང་པ་ཡིན་ན་ད་ཁོ་ཚོ་མུ་མཐུད་བསྡད་ཐུབ་ཀྱི་རེད་མ་རེད། ད་དེ་ཚོ་ཡིན་ན་ག་དུས་ཡིན་ན་ལས་མི་ཚོས་སྐད་ཆ་དྲི་ཡག་ཅིག་བཤད། དེ་ཚོའི་སྐོར་ལ་ཡང་ཉེ་དུས་པན་ཆེ་ཞབས་ནས་སྲིད་འཛིན་ཕུ་ཏིན་རྒྱལ་པོ་ཞུས་ཀྱི་བས་ཁོ་རང་མགྲིན་ཚབ་ཅིག་ཡོད་རེད་དེ་ལ་ཡང་སྐད་ཆ་དྲིས་དུས་ཁོ་རང་གིས་ཨུ་རུ་སུའི་ནང་ལོག་ལ་ཡང་ཁྲིམས་ཡོད་རེད་ཁྲིམས་ནང་ལོག་ལ་བསྡད་པ་ཡིན་ན་གའི་བྱེད་ཀྱི་མ་རེད་ཡིན་ནས་ཁྲིམས་ནང་ལོག་དང་ཁྲིམས་ཕྱི་ལོག་གི་ཐིག་དེ་ཡིན་ནས་ཕྲ་བོ་ཞིག་ཅིག་ལས་ཡོད་མ་རེད་བྱས་ཙང་དེ་ལ་ཡང་གཟབ་གཟབ་མ་བྱས་ན་ཡོང་གི་མ་རེད་ཞེས་ཁོ་རང་གིས་ཉེན་བརྡའི་བཟོ་ལྟ་བཏང་བཞག་དེ་འདྲ་སོང་ཙང། ཨུ་རུ་སུའི་ནང་དེ་རིང་ཁ་སང་ཡིན་ན་དམག་སྐོར་དྲ་ལམ་ཐོག་ལ་བྲིས་མཁན་གྱི་རྩོམ་པ་པོ་དེ་ཚོའི་ཤུགས་རྐྱེན་རྒྱ་ཆེར་ཆེར་དང་དེ་འདྲ་ཕྱིན་བཞིན་པའི་སྐབས་དེ་ཁོ་ཚོ་ལ་ཡང་ཉེན་ཁ་མང་པོ་ཞིག་ཅིག་ཊ་ཊར་སི་ཀི་ཟེར་དེ་ནང་བཞིན་བྱས་བྱས་མི་ལྐོག་གསོད་གཏོང་ཡག་ཉེན་ཁ་ཡོད་པ་གང་ཞིག་ལ་ཡང་ད་ག་ནང་བཞིན་ཡང་སྐད་ཆ་བཤད་ཡག་ཐལ་ཆ་ཆེ་དྲགས་པ་ཡིན་མཐའ་མ་དེ་ཨུ་རུ་སུའི་གཞུང་གིས་ཡང་ཁོ་ཚོ་ལ་ཡང་དྲག་གནོན་བྱེད་ཡག་དང་དམ་བསྒྲགས་བྱེད་ཡག་གི་ཉེན་ཁ་ཡོང་རྒྱུའི་ཅིག་གནས་སྟངས་ཤིག་སླེབས་བསྡད་བཞག་འདི་དང་བྱས་བྱས་ད་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདི་ག་མཇུག་སྒྲིལ་གྱི་ཡིན་ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་ག་རེ་ཡོད་པ་ཡིན་ན་ལས་འདི་འོག་ལ་བྲིས་རོགས་གནང་ཡང་ལས་རིམ་འོས་འདུག་བསམ་ན་ཨ་ནི།